ཞི་བའི་གི་ལམ་དེ་ནས་ཨ་ནི་བོད་དང་རྒྱ་ནག་གཞུང་གི་རྙོག་དྲ་དེ་སེལ་ཐུབ་ཡ་ལ་ང་ཚོས་གི་འབད་བརྩོན་བྱེད་གི་རེད། ཨ་ནི་དྲག་སྤྱོད་གི་དེ་བྱས་པས་ན་ཁོ་དྲག་སྤྱོད་མང་རུ། དེང་སྐབས་ཡོ་རོབ་རྒྱལ་ཁབ་ཁག་ནང་གཞུང་འབྲེལ་ཕྱོགས་བསྐྱོད་དུ་ཕེབས་བཞིན་ཡོད་པ། བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དབྱིན་ཡུལ་ནང་གི་ཝ་རིག་གཙུག་ལག་སློབ་གྲྭ་ཆེན་མོའི་འགོ་ཁྲིད་དུ་ལོ་རེར་སྤྱི་ཟླ་གཉིས་པའི་ནང་འཚོགས་པའི་དཔལ་འབྱོར་ཚོགས་ཆེན། ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཝ་རིག་དཔལ་འབྱོར་ཚོགས་ཆེན་གྱི་ཐོག་གསུང་བཤད་གནང་སྐབས། བོད་དང་རྒྱ་ནག་གཉིས་དབར་གྱི་དཀའ་རྙོག་སེལ་རྒྱུའི་ཐབས་ལམ་ཡག་ཤོས་དེ་ནི་ཞི་བའི་ཐབས་ལམ་ལས་ལྷག་པ་མེད་པ་དང། བོད་རྒྱའི་དཀའ་རྙོག་སེལ་རྒྱུའི་དོན་སྤྱི་ནོར་གོང་ས་སྐྱབས་མགོན་ཏཱ་ལའི་བླ་མ་མཆོག་གིས་གཏོད་གནང་མཛད་པའི་དབུ་མའི་ལམ་གྱི་དམིགས་ཡུལ་གཙོ་བོ་དེ་བཞིན། དཀའ་ཚེགས་ཁག་ཞི་བའི་ཐབས་ལམ་གྱི་ཐོག་ནས་སེལ་དགོས་རྒྱུ་དེ་ཤུགས་སྣོན་གཙོ་བོ་བསྐྱོན་ཡོད་རེད་ཅེས་གསུངས་ཡོད་འདུག་དེ་ཡང་སྲིད་སྐྱོང་མཆོག་ལྷན་དུ་ཡོད་པའི་དབྱིན་ཡུལ་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་དྲུང་ཆེ་བློ་ཆོས་བསམ་གཏན་ལགས་ཀྱིས། ད་ལྟ་འདི་སྐུ་ངོ་གིས་ད་ད་ལྟ་འདིར་བ། བརྗོད་གཞི་གཙོ་བོ་དེ Tibet། Challenges of a Values Based Freedom Movement། ད་འདི་བྱེད་དུས་ང་ཚོའི་ཀྱི་བོད་ཀྱི་འཐབ་རྩོད་འདི་ནང་ལ་ཨ་ནི་ང་ཚོའི་ཀྱི་ད་འཚེ་མེད་ཞི་བའི་ལམ་ཡིན་པ་ཨ་ནི་ང་ཚོའི་ཀྱི་ཕར་ཚུར་གུས་བརྩི་གི་ཐོག་ནས་གནང་གི་ཡོད་པ་ད་དམིགས་བསལ་གྱི་འདི་གསུངས་སོང་ང་ཚོ་རྒྱ་མི་རིགས་དང་ང་ཚོ་ཁའི་ཕན་ཚུན་ག་ཡེ་དཀའ་རྙོག་ག་ཡེ་མེད་ད་ང་ཚོ་འདི་གཞུང་འཛིན་ད་འདི་རེད་ང་ཚོ་རྒྱ་རིགས་ཚོ་ཡིན་ནའི་ང་ཚོ་གུས་བརྩི་ད་འདི་བྱེད་ནས་ང་ཚོ་ད་ཁྱིམ་མཚེས་རྒྱལ་ཁབ་བྱེད་ནས་ད། ལོ་བརྒྱ་ཕྲག་མང་པོ་མཉམ་དུ་གནས་ཚར་རེད། ད་དུང་ང་ཚོ་མུ་མཐུད་ནས་མཉམ་དུ་འཆམ་མཐུན་གྱི་ཐོག་ནས་གནས་ཐུབ་ཡ་ལ་ང་ཚོ་ད་ལྟ་དབུ་མའི་ལམ་གྱི་འདི་ནང་ནས་འབད་བརྩོན་དེ་དེ་རེད། གཙོ་བོ་འདིར་ཞེ་དྲག་མཐའ་གཅིག་ཏུ་ང་ཚོ་ཞི་བའི་གི་ལམ་དེ་ནས་བོད་དང་རྒྱ་ནག་གཞུང་གི་རྙོག་དྲ་དེ་སེལ་ཐུབ་ཡ་ལ་ང་ཚོས་གི་འབད་བརྩོན་བྱེད་ཀྱི་རེད། དྲག་སྤྱོད་གི་འདི་བྱས་པས་ན་ཁོ་དྲག་སྤྱོད་མང་རུ་འགྲོ་ཡ་མ་གཞི། ད་ང་ཚོས་ཀྱི་ཞི་བའི་ཐོག་ནས་མུ་མཐུད་ནས་གནས་ཐུབ་ཡ་གྱི་ཐབས་ཤེས་ཅིག་ཡོང་ཐུབ་ཡ་ཁག་པོ་ཆགས་ཀྱི་ཡོད་རེད་ད། དེ་དྲག་པོའི་གྱི་ལམ་ཕྱིན་པ་དེ་སོང་ཙང་ང་ཚོ་རྒྱལ་བ་རིན་པོ་ཆེ་གྱི་དྲན་སྐུལ་གནང་བ་དེ་གྱི་དབུ་མའི་ལམ་གྱི་དེ་འོག་ནས་ཨ་ནི་ང་ཚོས་ད། བྱམས་བརྩེ་དང་འཚེ་བ་མེད་པ་དང་ཨ་ནི་འགྲོ་བ་མི་གཅིག་པ་ཡིན་པའི་གྱི་གུས་བརྩི་གྱི་དེ་ཐོག་ནས་ཨ་ནི་ང་ཚོས་ཀྱི་བོད་པའི་གྱི་འཐབ་རྩོད་དེ་དེ་འདྲའི་ཅིག་བྱས་ནས་གཏན་ལ་ཕབ་པ་དང་ད་འཐབ་ཇུས་ཟེར་བ་དེ་དེ་འདྲ་རེད། ད་གཙོ་བོ་དེ་དེ་འདྲ་བ་ཞིག་རེད་ཤག། ཡང་བློ་ཆོས་བསམ་གཏན་ལགས་ཀྱིས་ལོ་རེར་ཚོགས་པའི་ཝ་རིག་དཔལ་འབྱོར་ཚོགས་ཆེན་དེ་ནི་རྒྱལ་སྤྱིའི་ཐོག་གི་མི་སྣ་གྲགས་ཅན་མང་པོ་འདུ་འཛོམས་གནང་བའི་ཚོགས་ཆེན་གལ་ཆེན་ཞིག་རེད་འདུག་ལ། འཛམ་གླིང་ཕྱོགས་མཐའ་ཁག་གི་མི་སྣ་གྲགས་ཅན་གྱིས་གཏམ་བཤད་གནང་ཡུལ་གྱི་སྡིངས་ཆ་འདི་འདྲ་ཞིག་གི་ཐོག་ང་ཚོ་བོད་མིའི་ཆབ་སྲིད་དབུ་ཁྲིད་ཅིག་གིས་ཀྱང་གསུང་བཤད་གནང་བ་དེ་ནི་སྤོབས་པ་ཆེ་བ་ཞིག་རེད།
ད་གཙོ་བོ་གཙོ་བོ་ད་ད་ལྟ་བོད་རིགས་ཀྱི་ཕ་གིར་གསུང་བཤད་གནང་ཡ་དེ་ད་འདི་རེད་ཁོང་ཚོ་ད་ཁ་སང་ཉིན་མོ་འདི་གི་ཡིན་པའི་ནས་ང་ཚོ་འདི་འདུག་ད World Health Organization གི Director General ར་ད་ད་རྒྱལ་སྤྱིའི་འཕྲོད་བསྟེན་གྱི་ཚོགས་པ་གི་འགན་འཛིན་གིས་ད

གནས་ཚུལ་དེ་བརྗོད་གཞི་དག་མ་ཡིན་པས་ཡང་གནས་ཚུལ་གཞན་པ་དང་དེ་འབྲེལ་ལ་ཡང་གསུང་ཡག་གི་གོ་སྐབས་ཡོང་གི་འདུག་ཨ། བློ་གྲོས་བསམ་གཏན་ལགས་ཀྱིས་མུ་མཐུད་ནས་གསུང་དོན། ཚོགས་འདུའི་སྐབས་རྒྱ་རིགས་ཀྱང་མང་པོ་སླེབས་འདུག་སྐབས་དེར་དྲི་བ་དྲིས་ལན་བྱེད་སྐབས་རྒྱ་རིགས་གཅིག་གིས་སྲིད་སྐྱོང་མཆོག་ལ་བོད་ནི་གནའ་སྔ་མོ་ནས་རྒྱ་ཁོངས་ཡིན་པའི་སྐོར་སོགས་ཀྱི་དྲི་བ་ཡང་བཏོན་སོང། རྒྱ་རིགས་དེ་འདྲས་ཕ་གིར་ད་ལྟ་ཚོགས་བཅར་བ་ནས་དྲི་བ་བཏང་སོང་ད་ཁོ་རང་འདྲ་བ་ཡིན་ན་སྙིང་རྗེ་ང་ཚོ་ད་ལྟ་རྒྱ་ནག་དམར་པོའི་གཞུང་གི་ད་བཤད་དེ་ཚོ་ར་བོད་དེ་གནའ་སྔ་མོ་ནས་རྒྱ་ཁོངས་ཡིན་ད་དེ་འདྲས་ཀྱི་ཁོ་རང་ཞུ་ཅི་ད་རྒྱ་ནག་གཞུང་གི་དེ་འདྲས་ད་དཔོན་རིགས་ཅིག་ཕེབས་ཡོད་ན་དེ་ད་ཅིག་ད་དེ་འདྲས་འདྲ་བོ་ཅིག་ད་གསུང་གི་ཡོད་ཀྱི་རེད་བསམ་བསམ་འདྲ་བོ་དེ་ཚོ་ར་ད་གཅིག་པོ་ཅིག་ཡང་དེ་འདྲས་ཅིག་གསུང་སོང་དེ་ལ་བེད་དགོངས་ངེད་ཀྱི་བག་ཆགས་ལེན་ན་ཡང་ད་དེ་ཅིག་ག་རེ་ཡིན་ན་ད་ང་ཚོའི་གི་བརྗོད་གཞི་དེ་ད་མཚུངས་པ་འདྲ་བོ་ཅིག་ཞུ་ཅིག། ཡག་པོ་བྱུང་ཟེར་བ་ནི་ཅིག་འཇམ་པོའི་ངང་ནས་སྐུ་ངོ་གིས་ད་བོད་དོན་འདི་དེ་འདི་འདྲ་འདི་འདྲ་རེད་ད་དེ་ཡང་ང་ཚོས་གཅིག་པུ་བཤད་བཤད་པ་མ་རེད་དེ་བོད་འདི་གནའ་སྔ་མོ་ནས་རྒྱ་ནག་གི་ཁོངས་མིན་པ་འདི་ད་ད Professor Lau ད་ཁོང་རྒྱ་རིགས་ཅིག་དེ་ལ་བསྲེ་ཞིང་བསྲེ་བ་ཡོད་རེད་དེ་ནང་བཞིན་རེད་བ Doctor Michael Van Walt དེ་འདྲས་ཀྱི་འདི་བྱས་ནས་ཡོད་རེད་ཨཱ་ནི་ད་ཕྱིའི་རང་དབང་གི་ལུང་པ་ལ་ཡོད་མཁན་མི་ཚོ་གིས་ད་ཅིག་སོ་སོའི་གཞུང་གི་བཤད་དེ་གཅིག་པུ་ཅིག་མ་ཡིན་པའི་གཞན་པ་ནས་ཡང་ཕྱོགས་གཞན་པ་ནས་ཁོང་ཚོ་ག་རེ་འདི་བའི་གནས་ཚུལ་འདི་ཚོ་ཉན་ཡ་གི་གོ་སྐབས་ཡག་པོ་ཡིན་གྱི་རེད་ད་བྱས་ན་སྐུ་ངོ་གི་དཔེ་དེ་ཞིབ་རུ་གཅིག་ད་ལན་གནང་ཡ་ད་ཅི་ཡོད་ར་དེ་འཇམ་པོའི་ངང་ནས་ང་རང་ཚོའི་གི་ད་བརྗོད་གཞི་དེ་ད་དཔེ་མཚུངས་པ་ཅིག་གི་སྐུ་ངོ་གི་འདི་གནང་ཚར་བ་དེ་ཚོགས་ཁང་དཔེ་གང་སར་ལག་པ་ཞེ་ཅིག་བརྡབས་ཟེར་རོ་ཕ་གེ་ལ་ཡིན་མོད་ད་དགའ་བསུ་ཞེ་ཅིག་གནང་ཟེར་རོ་ཨ་ནི་འདི་ནས་སྐུ་ངོ་ཚར་ནས་ཚོགས་ཁང་ནས་མར་ཐོན་དུས་དཔེ་ད་ཕ་གེ་གི་ཁོང་ཚང་མ་དཔེ་སྐུ་ངོ་ལ་ཕྱག་བཏང་ཡ་ད་དྲི་བ་ད་སྐུ་ངོ་ལྷན་རྒྱས། སྐུ་པར། ད་དེ་འདྲའི་བྱས་ནས་དཔེ་འཚང་ཁ་ཞེ་ཅིག་ང་ཚོ་འོག་མ་ཕེབས་དགོས་པ་དེ་ཚོགས་ཁང་ནང་ལ་ད་འདི་རྗེས་ཀྱི་གསུང་བཤད་གནང་མཁན་དེ་ཕེབས་དགོས་དང་འདི་ཡས་པའི་དུས་ཚོད་འདྲ་བོ་ག་འདྲས་འདྲ་བོ་ཆགས་སོང་ར་དཔེ་ད་ཡག་པོ་དཔེ་བྱུང་སོང་བསམ་གི་འདུག་ད་དེ་ལ་ང་ཚོས་འདི་འདྲས་ཀྱི་སྡིངས་ཆ་ད་རྒྱལ་སྤྱིའི་གི་ད་མི་བས་ད་ནོ་བེལ་ཞི་བདེ་གཟེངས་རྟགས་དེ་འདྲས་བཞེས་མྱོང་མཁན་དང། སྲིད་བློན་སྲིད་འཛིན་ད། སྐད་གྲགས་ཆེ་རིགས་ཆེ་ཚད་དེ་འདྲའི་མང་པོས་ཀྱིས་འདིའི་གདེང་འཇོག་དང་དེ་ཆེད་དུ་ང་ཚོ་བོད་པའི་ཀྱི་དབུ་འཁྲིད་གྱི་དེ་འདྲའི་ནང་ཆོས་དུ་ང་ཚོ་དང་བོད་པ་ཚོ་ལ་ད་དགའ་པོ་ཞེ་པོ་ཅིག་ཡོང་ཡག་གི་འདི་ཆགས་སོང་བསམ་གྱི་ཡོད། ཤེས་རྟོགས་བྱུང་བར་གཞིགས་ན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨིན་ཡུལ་ནང་ཉིན་གསུམ་རིང་གི་མཛད་འཆར་བསྐྱངས་པ་ཁག་ཚེས་བཞི་ཉིན་ནས་མཇུག་སྒྲིལ་གྱིས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་སྦེལ་ཇམ་གྱི་རྒྱལ་ས Brussels ནང་མུ་མཐུད་ནས་མཛད་འཆར་ཁག་བསྐྱང་དུ་ཕེབས་ཡོད་འདུག་སྲིད་སྐྱོང་མཆོག་གིས་དབྱིན་ཡུལ་ནང་བཞུགས་རྒྱུན་གྱི་རིང། ས་གནས་བོད་དོན་རྒྱབ་སྐྱོར་ཚོགས་པ་དང་བོད་རིགས་སྤྱི་མཐུན་ཚོགས་པ། དེ་བཞིན། བོད་དོན་ཞུ་གཏུག་ལས་འགུལ་བ་གཞོན་སྐྱེས་ཁག་དང་ཡང་མཇལ་འཕྲད་སོགས་གནང་ཡོད་འདུག་གོང་ཞུས་ཀྱི་གནས་ཚུལ་འདི་བཞིན་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རྒྱལ་མཚན་ཚེ་རིང་ཡིན།